རྣམ་པ་ལྷན་རྒྱས་ཚང་མ་བཀྲ་ཤིས་བདེ་ལེགས་གུས་པ་གང་ལྟར་ཡིན། དེ་རིང་ང་ཚོ་བཙན་བྱོལ་བོད་མིའི་འོས་བསྡུ་གི་བྱ་གཞི་དང་བགྲོ་གླེང་སྤྱི་ཚོགས་ཀྱི་འགྱུར་བ་སྤྱི་ཚོགས་ཀྱི་ལྟ་སྟངས་དེ་འདྲའི་ཐོག་ལ་ཡང་སྐད་ཆ་ཕྲན་བུ་ཅིག་ཞུ་འདོད་བྱུང། དེའང། གནད་འགག་ཆེན་པོ་ཅིག་ཏུ་མཐོང་སོང། དེ་འདྲ་ཡིན་ཙང། ང་ཚོ་བཙན་བྱོལ་བོད་མིའི་བཀའ་སྤྱི་གཉིས་ཀྱི་འོས་བསྡུ་ཆེན་མོ་དེ་ད་ད་ལྟ་འགྲོ་དང་འགྲོ་བཞིན་པའི་སྐབས་ཅིག་ལ་རེད། དེ་འདྲ་ཡིན་དུས་ད་ལྷག་པར་དུ་སྲིད་སྐྱོང་གི་འོས་མི་རྣམ་པ་ཚོས་ཀྱི་ཨ་ནི་བོད་མི་མང་ལ་དངོས་སུ་ཐུག་བྱས་ནས་གཏམ་བཤད་དང་དྲིལ་བསྒྲགས་བྱེད་ཡ་དང། དེ་ནས་དྲ་ལམ་ཁག་ནས་ཡིན་ན། ཐད་གཏོང་གི་ཐོག་ནས་གཏམ་བཤད་དང་དྲིལ་བསྒྲགས་བྱེད་བསྡད་པའི་སྐབས་ཅིག་ལ་རེད། དེ་འདྲ་ཡིན་ཙང་ད་ལན་ང་ཚོའི་སྤྱི་ཚོགས་འདི་གི་འོས་བསྡུ་འདིའི་ཐོག་ལ་ཡང་ལྟ་སྟངས་དང་དེ། སྤྱི་ཚོགས་ཀྱི་འགན་འཁུར་སྟངས་དང་དེ་སྤྱི་ཚོགས་ཀྱི་ཨ་ནི་གཅིག་བསམ་བློ་དང་དེ་མ་གསང་ན།

ངའི་ངོས་ནས་བསམ་ན་འདི་ང་རང་གི་སོ་སོའི་གི་བློའི་དཔག་ཚོད་དང་སོ་སོའི་གི་བསམ་བློའི་ཐོག་ནས་ཏན་ཏན་ཁོང་རྣམ་པས་གི་དགོངས་པ་ཆེན་པོ་ཅིག་འཕྲལ་ཕུགས་ཡུན་གསུམ་ལ་ཡང་དགོངས་པ་ཅིག་བཞེས་བྱས་ནས་གལ་ཆེན་པོ་ཅིག་བརྩིས་བྱས་ནས་དེ་ཏན་ཏན་གནང་ཡོད་ཀྱི་རེད་ཡིན་པ་ཡིན་ན་ང་ཚོའི་གང་ཟག་ང་ཚོའི་གི་བློ་ཡུལ་ལ་དེ་གི་གང་ཟག་ང་ཚོའི་གི་མཐོང་སྣང་དང་ང་ཚོའི་གི་བློ་ཡུལ་ལ་ཡང་དེ་ཏག་ཏག་ཅིག་བསྡད་མ་སོང་འདྲ་བོ་ཅིག་བསམ་སོང། རྩ་བའི་སློབ་གྲྭ་ཁག་གི་ནང་ལོགས་ལ་ཡ་གཅིག་འོས་བསྡུ་གི་དྲིལ་བསྒྲགས་དང་འོས་བསྡུ་གི་དེ་འདྲའི་ཨ་ནི་གཅིག་གནང་ཡ་མེད་པ་བཅས་ཀྱི་འགྲོ་སྟངས་གཅིག་ཡོད་བསྡད་པ་རེད། དེ་ཡང་གཅིག་སློབ་གྲྭ་ཁག་གི་ནང་ལོགས་ལ་ཡ་ནར་མ་སོན་པའི་གི་མི་མང་པོ་གཅིག་ཡོད་པའི་རྒྱུ་མཚན་ལ་ཡ་ཡིན་གྱི་རེད་བསམ་གྱི་ཡོད། དེ་ལ་ཡ་དཔེར་ན་ལོ་ངོ་བཅོ་བརྒྱད་མ་ལོན་པའི་ཀྱི་མི་སྤུ་གུ་དེ་འདྲའི་མང་པོ་ཡོད་པ་ཡིན་ཙང་ཁོང་རྣམ་པ་ཚོ་གཅིག་ནར་མེད་པ་ཡིན་ཙང་ཁོ་ཚོས་ཀྱི་བསམ་བློའི་རང་དབང་གི་ཐོག་ལ་ཡ་ད་སྲུང་སྐྱོབ་བྱེད་ཡ་དང།

དེ་འདྲ་ཡིན་ཙང་ད་དགོན་པ་གྲྭ་ཚང་ཚོའི་ནང་ལོགས་ལ་ཡ་སྲིད་གི་ཐོག་ལ་ཡ་ད་དགོངས་བཞེས་གནང་གི་མེད་ཆོས་རང་གི་ཐོག་ལ་ཡ་ད་གཅིག་ལྟ་གྲུབ་སློབ་གཉེར་ད་དེ་འདྲའི་གནང་གི་ཡིན་ཟེར་ན་ཡང་ད་ར་གཅིག་ལ་འཐད་ཀྱི་ཡོད་མ་རེད། རྒྱུ་མཚན་དེ་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཡ་སྐྱེ་ཞིང་འཚོ་བའི་གི་སྐབས་ལ་ཡ་སྐྱེ་བོ་རྣམས་དེ་ཡོངས་རྫོགས་དེ་གི་འགན་འཁྲི་དེ་གི་ཡོད་རེད། ནང་པ་སངས་རྒྱས་པའི་གི་བསྟན་པ་དེ་ཡང་གནས་དང་མ་གནས་དེ་བོད་ཆབ་སྲིད་ཀྱི་རང་དབང་ལ་ཡ་གནད་འགག་ཐུག་ཐུག་ཞིག་རེད། མི་འདུག་བོད་རང་དབང་གི་བདེན་དོན། བོད་ཀྱི་བདེན་དོན་གྱི་འཐབ་རྩོད་དེ་ཡང། ནང་པ་སངས་རྒྱས་པའི་བསྟན་པ་དང་འགྲོ་བའི་དོན་དག་ལ་ཡ་ཐུག་བསྡད་ཡོད་རེད། དེ་འདྲ་ཡིན་ཙང་དེའི་ཐོག་ལ་ཡ་ཨ་ནི་ཅིག་ཆ་ཤས་ལེན་གྱི་མེད་པ་དང་དེ་འདྲའི་དགོངས་པ་ཞུ་ས་ཀྱི་ས་ཆ་ཅིག་མེད་པ་ཅིག་རེད། ད་གང་ལྟར་ཀྱང་དེ་གི་གནད་དོན་དེ་གི་སྒྲོམ་དེ་འདུག་སེ་བྱས་ནས་འགྲོ་ཚར་བ་རེད། ད་ཡང་ཨ་ནི་གཅིག་རྩ་བའི་འོས་བསྡུ་གི་འགྲུལ་སྐྱེལ་བྱ་སྤྱོད་ཀྱི་ནང་ལོགས་ལ་ཡང་ཚོགས་པ་བཅུ་དྲུག་ཁག་གི་འོས་མི་བྱེ་བྲག་པར་ལ་ཡང་གཅིག་རྒྱབ་སྐྱོར་གྱི་རྣམ་པ་བསྟན་ཆོག་གི་མེད་པ་དེ། ཡག་པོ་རེད་བསམ་གྱི་ཡོད། དགོན་པ་གྲྭ་ཚང་སུས་གནས་ཡུལ་མི་སྣ་རེད་ཨ་ནི་བྱེད་གི། དགོན་པ་གྲྭ་ཚང་གི་ཕྱག་མཛོད་པའི་གི་ད་ཚོགས་སྡེ་ཁག་གི་སྤྱི་ཡོངས་གི། མདོ་དབུས་ཁམས་གསུམ་གི་མི་ཡོད་ས་ཕོ་མོ་ཨ་ནི་བྱེད་གི་ག་ལ་འོ་རེད་ཆོལ་གསུམ་བོད་རིགས་ཡོངས་རྫོགས་གི་ཨ་ནི་བྱེད་གི། ཚོགས་སྡེ་ཁག་གི་དེ་འདྲའི་ཚོགས་པ་ཆེན་པོ་བྱེད་འདུག་དེ་འདྲའི་གི་ཨ་ནི་འོས་མི་བྱེ་བྲག་པ། ད་འོས་མི་དེ་འདྲའི་ལ་ཡ་ད་བྱེད་གི། དམིགས་བསལ་གྱི་རྒྱབ་སྐྱོར་བྱེད་ཡག་དང་དེ་འདྲ་བྱས་པ་ཡིན་ན་ད་ལྟ་འགྲིག་གི་མེད་པ་དེ་ཡང་དངོས་གནས་ཅིག་རེད། དེ་ཡང་ཡག་པོ་རེད་བསམ་གྱི་ཡོད། ཡིན་པ་ཡིན་ན་ཡང་ང་ཚོས་གི་མཁྱེན་དགོས་ཡག་ཅིག་ལ་ཡང་ང་ཚོའི་བཙན་བྱོལ་སྤྱི་ཚོགས་ཀྱི་དཔེར་ན་སྲིད་སྐྱོང་གི་འོས་མི་བཞེངས་ཀྱི་ཡོད་ཟེར་དུས་ཙམ་པ་ལ་ཡང་དེ Chinese Communist Party གི་ཅིག་ལས་ཀ་བྱེད་མཁན་ཅིག་བྱེད་ཀྱི་ཡིན་ཟེར་གྱི་ཡོད་མ་རེད། ང་ཚོ་བོད་མིའི་རང་དབང་འཐབ་རྩོད་ཀྱི་བདེན་དོན་གྱི་ཐོག་ལ་ཡང་ལས་ཀ་བྱེད་ཀྱི་ཡིན་ཟེར་གྱི་ཡོད་རེད།

རྩ་བ་ཉིད་ནས་ཡོད་མ་རེད། ང་ཚོས་ངེས་པར་དུ་དེའི་ཐོག་ལ་ཆ་ཤས་ལེན་དགོས་ཀྱི་རེད་བསམ་བློ་གཏོང་དགོས་ཀྱི་རེད། དེའི་ཐོག་ལ་ཡར་བལྟས་ཏེ། འབྲེལ་བ་ཅིག་མེད་པ་བྱས་ནས་འདི་ཚོ་ཕ་སྤྱི་ཚོགས་ནང་ལོགས་ལ་སྤྱི་ཚོགས་དང་སྦི་ཇག་གཏུག་བྱས་ནས་ལོགས་ཀ་བཟོ་ཡ་དེ། རྩ་བ་ཉིད་ནས་ཏག་ཏག་ཅིག་འགྲིག་ཡོད་མ་རེད། ཅིག་འོས་བསྡུ་གི་ཆ་ཤས་ཅིག་ལེན་མི་མི་དེ་ལ་བསམ་བློ་རེ་ཡོད་རེད་མི་དེ་ལ་ཡང་རྣམ་དཔྱོད་རེ་ཡོད་རེད། མི་སོ་སོའི་རྣམ་དཔྱོད་དང་བསམ་བློ་ལ་དཔག་པའི་གི། སོ་སོའི་གི་ངོས་ནས་མཐོང་སྣང་དང་འཆར་སྣང་གི་ཐོག་ནས་མི་འདི་སྲིད་སྐྱོང་ཆགས་པ་ཡིན་ན་གཅིག། བོད་མིའི་གི་རང་དབང་འཐབ་རྩོད་ཀྱི་དོན་དག་ཡིན་ན་རེད། བཙན་བྱོལ་སྤྱི་ཚོགས་གི་འཛིན་སྐྱོང་བྱེད་ཡག་གི་དོན་དག་ཡིན་ན་རེད། རྒྱལ་བ་དོན་གྱི་བདག་པོའི་གི་སྐུའི་སྲུང་སྐྱོབ་ཀྱི་དོན་དག་ཡིན་ན་རེད་མི་འདི་གིས་གཅིག་འཇོན་ས་རེད་བསམ་པ་དེ།

བོད་སྤྱི་པའི་ངས་གོང་དུ་ཞུས་པ་ནང་བཞིན་དེ་ནི་འདི་གི་ཆ་རྐྱེན་དེའི་ཐོག་ནས་རྒྱབ་སྐྱོར་བྱེད་ཀྱི་ཡོད་ན་འཁུམས་དགོས་ཡ་ད་སྐྲག་དགོས་ཡ་ད་དེ་ཅིག་དཔེ་དེ་ལག་པ་མ་འཆང་ནས་ཞུ་གཅིག་ཐག་རིང་པོ་བྱེད་དགོས་ཡ་གི་གནད་དོན་ཆགས་ཀྱི་ཡོད་མ་རེད་བསམ་གྱི་ཡོད། དེ་ལེ་ཚན་གཅིག་ཡིན། དེ་ནི་གསར་པའི་ང་ཚོའི་བཙན་བྱོལ་སྤྱི་ཚོགས་ཀྱི་ད་སྤྱི་ཚོགས་ལ་ཡ་ལས་ཀ་བྱེད་ཉེན་ཟེར་བོ་རེད་པ། དཔེར་ན། ཕྱི་རྒྱལ་ཁག་གི་བོད་རིགས་སྤྱི་མཐུན་ཚོགས་པ་ཚོའི་ལས་ཀ་བྱེད་ཉེན་དེ་ཚོ། འགན་འཁུར་ཉེན་དེ་ཚོ་དཀའ་ལས་ཞེ་པོ་ཅིག་ཡོད་རེད། གཅིག་ནི་ཁོ། རིན་མེད་པ་ད་དང་བླངས་ཀྱི་ཐོག་ནས་ལྷག་བསམ་རང་གི་ཐོག་ནས། ལས་ཀ་བྱེད་དགོས་ཀྱི་ཡོད་རེད། དེ་ལ་ཡ་གཅིག་གླ་ཆ་འདྲ་བོ་ད་ཅིག་གཞན་པ། སོ་སོ་སྒེར་ལ་ཡ་ཕན་ཁེ་ཕན་གང་ཡང་མེད་པའི་ཐོག་ནས། ཨ་ནི་སྤྱི་དོན་དང་བོད་སྤྱི་པའི་གིས་ཨ་ནི་གཅིག་སྤྱི་ཚོགས་ལས་རང་བསམ་བཏང་བྱས་ནས་ལས་ཀ་བྱེད་དགོས་ཀྱི་ཡོད་རེད་དེ་འདྲའི་ཡིན་ཙང་གཅིག་གཟབ་གཟབ་སོ་སོས་བྱེད་དགོས་ཡ་ད་སྤྱི་ཚོགས་འཁྲུག་རྐྱེན་མ་ཡོང་ཡ་ད་གཅིག་སྤྱི་ཚོགས་གིས་བློང་བློང་ལི་ཡ་ད་གཅིག་གཟབ་གཟབ་བྱེད་དགོས་ཡ་དེ་གནད་འགག་ཆེན་པོ་ཞེ་བོ་གཅིག་ཆགས་ཀྱི་ཡོད་རེད་འགན་འཁྱེར་དགོས་ཀྱི་ཡོད་རེད་ད་ཡིན་པ་ཡིན་ན་ཡང་མི་གཅིག་གིས་གཅིག་ལབ་བ་ཙམ་གྱིས་སོ་སོ་པད་ཏི་འདི་ལ་ཡ། སྐྲག་བྱས་ནས་འཁུམས་བྱས་ནས། ཨ་ནི་ཅིག་གི། ལས་ཀ་བྱས་མ་ཐུབ་ནས་དོགས་བྱས་ནས་ཕར་ཐུག་མ་ཐུབ་པ་ཚུར་ཐུག་མ་ཐུབ་པ་དོགས་བྱས་ནས་རང་རང་གིས་བསྡད་དགོས་པ་ཡིན་ན་ལས་ཀ་བྱས་མ་ཐུབ་ཡ་ཅིག་རེད། སྤྱི་ཚོགས་ནང་ལོགས་ལ་ཡ། དཔེར་ན་དགའ་ཉེན་ཡོད་རེད་མ་དགའ་ཉེན་ཡོད་རེད། འོས་མི་སོ་སོ་སོ་སོ་ལ་ཡ་རྒྱབ་སྐྱོར་བྱེད་ཉེན་ཡོད་རེད། འོས་མི་གཅིག་ལ་རྒྱབ་སྐྱོར་བྱེད་གཅིག་ལ་མ་དགའ་ཉེན་ཟེར་ན་གང་ལྟར་རྒྱབ་སྐྱོར་མེད་ཉེན་ཡོད་རེད།

དངོས་གནས་དྲང་གནས་རྒྱ་ནི་སྐྱོར་དགོས་ཀྱི། རྔམ་དྲག་དང་འཇིགས་སྐྲག་ཡར་འཁུམས་མ་བསྡད་པ་ཞེད་མ་བསྡད་པ། ད་རང་སྲོག་བློས་བཏང་འདྲ་བོ་རེད་ལབ་ན་མ་འགྲིག་ཡ་ཡོད་མ་རེད་ཅེས་བྱས་ནས། ཨ་ནི་ང་བོད་སྤྱི་པའི་རྩ་དོན་སྒྲུབ་ཀྱི་ཡིན་ངས་བོད་སྤྱི་པའི་འགན་འཁུར་གི་ཡིན་འཁུར་ལུགས་འཁུར་སྟངས་འདི་འདྲ་ཡིན་ཆ་རྐྱེན་འདི་འདི་འདི་ཡོད་འདི་འདྲ་བྱེད་དགོས་ཀྱི་འདུག། རྣམ་པ་སུ་དེ་ལས་མི་མཐུན་ཡོད་པས་དྲི་བ་ཡོད་པས་དགོངས་ཚུལ་ཡོད་པས་ངེད་ཀྱི་ལས་འཆར་འདི་ལྟ་སྟེ་འདི་འདི་འདི་འདི་ཡིན། དེ་འདྲའི་གསུངས་བྱས་ནས། སྐུ་ལས་ཚད་མེད་བསྐྱོན་བྱས་ནས། སུད་སི་ནས་མགོ་བཙུགས་བྱས་ནས་ད་གང་ལྟར། ཨ་མེ་རི་ཀ་གི་ས་ཁུལ་མང་པོ་ཅིག་ཕེབས་ཡོད་རེད། དེ་ཙམ་མ་ཟད་བོད་ཀྱི་གཅིག་གྲྭ་ཚོགས་ལ་ཡིན་པ་ཡིན་ན་ཡང་ད་ཅིག་བཅར་མ་ཐུབ་ས་དེ་གི་དེ་གྲྭ་ཚོགས་ནི།

དེ་བྱེད་ཀྱི་མེད། ཨ་ནེ་ཀྱི། འོ། དེ་འདྲའི་གསུངས་ཤག། དེ་ནང་བཞིན་ཧྥ་རན་སི་གི་ཚོགས་གཙོ་སྐུ་ཞབས་སྐུ་ཤོག་གིས་དེ་འདྲའི་གསུངས་ཤག། དེ་གཅིག་དགོངས་པ་ཡག་པོ་བཞེས་དགོས་ཅིག་རེད། ད་ད་ལྟ་དྲ་ལམ་ཁག་ལ་ཡ། མང་པོ་ཅིག་གསུངས་བསྡད་ཀྱི་འདུག་བ། སྦེལ་ཇམ Community ལབ་ན་སྦེལ་ཇམ་བོད་རིགས་སྤྱི་མཐུན་ཚོགས་པ་ལ་ཡ་གོ་དགོས་རེད་པས། སྦེལ་ཇམ་བོད་རིགས་ཚོགས་པ་གིས་གཞུང་ལ་ཡ་དེབ་སྐྱེལ་བྱེད་ཕྱོགས་ནང Tibetan Belgium Community ཟེར་ནས་འཁོད་ཡོད་པ་ཡིན་ན་ཡང། སྦེལ་ཇམ Community Tibetan Community གིས་ཟེར་ན་བོད་རིགས་སྤྱི་མཐུན་ཚོགས་པ་རང་གོ་དགོས་རེད་པས། དེ་ང་ཚོ Dictionary ནང་ལ Community ཟེར་བྲིས་བཞག་པ་ཡིན་ན Community གི་དོན་དག་ག་རེ་ཡོད་མེད་ཚང་མ་ཤར་སླེབས་ཀྱི་འདུག་ཨ། དེ་འདྲའི་ཡིན་ཙང། འདི་ཡི་ཐོག་ལ་ཡ་གནས་ཚུལ་མ་མཁྱེན་པ་ཡིན་ན་ཡང་ཧ་གོ་གི་མེད། ཡིན་ནའི་སྤྱི་ཚོགས་ཀྱི་གནོན་ཤུགས་དང་སྤྱི་ཚོགས་ཀྱི་དེ་གཅིག་གི་འདི་ཐོག་ལ་ཡ་བེད་སྤྱོད་ཅིག་འདི་ཐོག་ལ་ཡ་གཅིག་མཛད་དཀའ་ཅིག་བཟོ་ཡག་གི་གོ་སྐབས་ཅིག་བརྩིས་བྱས་ནས་ཡང་ཐུར་ཚུགས་བྱས་ནས་འདི་གི་དེ་ལ་ཡང། གོ་སྐབས་བསྒྲིགས་ཡོད་ན་རེད། གང་ལྟར་སོ་སོའི་ངོས་ནས་ལྷག་བསམ་རྣམ་དག་བྱས་ནས་སྦེལ་ཇམ་བོད་རིགས་ཚོགས་པ་གཙོས་པའི་གི་ད་ཚོགས་སྡེ་ཁག་ལ་ཡ་གཅིག་ཤོད་ཤང་དོར་བ་ལྷིང་འཇགས་པོ་བྱུང་ཡོང་ཡག་གི་དོན་དག་ཡིན་ན་ཡང་རེད། དེ་ག་རེ་ཡིན་མིན་དེ་གང་ཟག་ཁོ་རང་གིས་མཁྱེན་གི་རེད་མ་གཞི་ང་ཚོས་དེ་ལ་ཡ་གཅིག་རེད་གཉིས་རེད་ཟེར་ནས་བཤད་དེ་ནི་ཏག་ཏག་ཅིག་འགྲིག་གི་ཡོད་མ་རེད། དེ་འདྲ་ཡིན་ཙང་ཁོང་རང་ཁོ་རང་གིས་དགོངས་ཚུལ་གསུངས་པ་དེ་ལ་ཡ་ངས་གཅིག་དགག་པ་དང་ངོ་རྒོལ་གང་ཡང་མེད། བས་ཟེར་ན་ཁོ་ཡང་སྤྱི་ཚོགས་ཀྱི་ལས་ཀ་བྱེད་མཁན་གྱི་ནང་དཀའ་ལས་མང་པོ་ཅིག་ཡོད་རེད། གནོན་ཤུགས་མང་པོ་ཅིག་ཡོད་རེད། ཅིག་མང་པོ་ཅིག་བཤད་བསྡད་ཀྱིན་ཡོད་པ་དེ་ད་དངོས་གནས་ཚིག་འདྲ་ཅིག་རེད། ཡིན་པ་ཡིན་ན་ཡང། ལས་ཀ་ག་རེ་བྱས་པ་ཡིན་ན་ཡང། ཧོལ་རྒྱུགས་མེད་པའི་ཐོག་ནས། ཏོག་ཙམ་ཅིག་དཔྱད་ཞིབ་བྱས་གཅིག་ཞིབ་བསྡུར་བྱས་ནས། བལྟས་པ་ཡིན་ན། ཨོ་སྐུ་ངོ་གིས་ང་ཚོ་བེལ་ཇམ Community ཟེར་ནས་བྲིས་བཞག་འདུག་དེའི་ཐོག་ལ་བགྲོ་གླེང་བྱུང་ཡོང་དུས། དྲིལ་བསྒྲགས་སྔོན་མ་དེ་ཚོས་སྐུ་ངོ་གི་ངོ་དེབ་ནང་བལྟས་པའི་ནང་ལམ་ལྷག་གི་འོག་ཏྲོ་རན་ཏྲོ་ནིའུ་ཡོག་འདི་ཚོ་གིས་ཅིག་རྙོག་དྲ་འདྲ་བོ་བཤད་མི་འདུག་དེ་ག་རེ་ཡིན་ན་ཟེར་བ་ལས་འབྲེལ་བ་ཅི་ཡོད། ཨ་ནི་འདི་འདི་འདྲའི་ཟེར་ནས་ཏོག་ཙམ་ཅིག་རྒྱ་ཆེན་པོ་གཅིག་ནས་དཔྱད་ཞིབ་བྱས་ཡོད་པ་ཡིན་ན་དེའི་གོ་དོན་དེ་གོ་ཡོང་པ་ཅིག་དང། ཨ་ནི་སོ་སོ་གིས་ལན་རྒྱག་དགོས་ས་དེ་གི་དེ་ཨོ་བེལ་ཇམ Community ཟེར་ན་བེལ་ཇམ་བོད་རིགས་སྤྱི་མཐུན་ཚོགས་པ་གིས་རང་ལ་ཡ། གོ་སྒྲིག་བྱས་པ་ཅིག་ལ་གོ་གི་འདུག་པས། ད་འདི་གི་གོ་སྒྲིག་བྱས་ནས་དཔེར་ན organized by སྦེལ་ཇམ Tibetan Community འདྲ་བོ་ལབ་བཞག་ཡོད་ན་ཁག་ཡོད་མ་རེད། སྐུ་ངོ་གིས་ཚིག་འདིའི་ནང་ལོགས་ནས་ཁྱོད་རང་ཚོ་སྦེལ་ཇམ་འདི་ནས་ཀྱི་བོད་པའི་སྤྱི་ཚོགས་འདི་གི་དེ་གི་ངེད་ཀྱི་དྲ་ལམ་ལ་ཡ་ཕེབས་བསུ་ཞུ་གི་ཡོད་ཟེར་ཡ་འདྲ་བོ་ཅིག་ངས་དེ་འདྲ་འདྲ་བོ་ཅིག་གོ་བསྡད་ཀྱི་ཡོད་རེད།

ལས་འཆར་དང་འོས་བསྡུ་ཀྱི་དྲིལ་བསྒྲགས་ཀྱི་ཨ་ནེ་འདི་གི་ཐོག་ལ་ཡང་མི་ཚང་མས་དཔེ་དེ་ལག་པ་མ་རྐྱོང་ནས་ཐག་རིང་པོ་བསྡད་ཅིང། དེས་དཔེ་དེ་ང་ཚོར་འབྲེལ་བ་མེད་པར་འགྲོ་ཁོ་རང་གི་ཁ་དོན་ལྟོ་དོན་ལ་རྒྱུགས་བསྡད་ཡོད་པ་སོགས་རེད། དོན་འདིས་བསམ་བློ་དེ་ཤུགས་ཆེན་པོ་ཅིག་སླེབས་འདུག་ཨང། ང་ཚོས། ངས་གོང་དུ་ཞུས་པ་ནང་བཞིན་རེད་སྲིད་སྐྱོང་གི་འོས་མི་ཤོང་གི་ཡིན་ལས་ཀ་བྱེད་གི་ཡིན་ཟེར་ཏེ། རྒྱ་མི་གི་དཔོན་པོ་གཅིག་རྒྱ་མི་གི་གཅིག་བྱེད་གི་ཡིན་གཅིག་གཉིས་ཡིན་ཟེར་ནས་དྲིལ་བསྒྲགས་བྱེད་ཀྱི་ཡོད་ན་ད་ང་ཚོ་བོད་པ་ཚོས་ངོ་རྒོལ་བྱས་མ་ཐུབ་ན་ཐག་རིང་ཞིག་ནས་བསྡད་ནས་ཅིག་འབྲེལ་བ་མེད་པ་འདྲ་བོ་ཞིག་བཟོས་ན་ཡག་པོ་རེད་བ། དེ་མ་རེད། དེ་འདྲ་ཡིན་ཙང་ང་ཚོས་འོས་བསྡུ་གི་ལས་རིམ་ནང་ལོགས་ལ་ཡ་རྩ་བའི།

ཅིག་མི་འོས་གཞི་གི་ཐོག་ལ་ཡང་སྐྱོན་བརྗོད་མེད་པ་ཅིག། ང་ཚོ་འདས་པའི་ཉམས་མྱོང་གི་ཐོག་ལ་ཡང་བསམ་བཏང་བྱས་ནས། གཞི་མེད་སྐྱོན་བརྗོད་མ་བྱེད་ཡ་དང། འོས་གཞི་གི་ཐོག་ལ་ཟུར་ཟ་མ་བྱེད་ཡ་དེ་འབད་བརྩོན་ཞིག་དགོས་རེད་ཟེར་ཞུ་གི་ཡོད་རེད། གུས་པའི་ངོས་ནས་ཡིན་ན་ད་ལྟ་བར་དུ་འོས་མི་གཞན་པ་ལ་ཡ་ཅིག་ལེགས་ཆ་ལེགས་ཉེས་སྐད་ཆ་གང་ཡང་བཤད་མེད། ཡིན་པ་ཡིན་ན་ཡང་སྤྱི་ཚོགས་ཁག་ལ་ཡང་ཅིག། མང་པོ་ཅིག་བཤད་ཡང་ནི། མང་པོ་ཅིག་ལབ་འང་ནི། ཅིག། ཡིན་ལ་མིན་ལ་ཚུད་ལ་མ་ཚུད་ལ་མང་པོ་བཤད་དེ་ཉིད་ཀྱི་འདུག། ང་ཚོ་ཚང་མས་མཚམས་བཞག་ན་ཡག་པོ་ཡོད་རེད། བཤད་ཡ་མེད་པ་དང་ཅིག། ལབ་ཡ་མེད་པ་དང། ཁྱད་པར་དུ་འཕགས་པ་འོས་མི་གཞན་པ་དེ་ཚོ་གང་ཡང་ལག་པ་འཆང་ས་མེད་པ་གང་ཡང་མ་རེད། དེ་འདྲ་ཡིན་ཙང། ཚང་མས་གཟབ་གཟབ་བྱས་ན་ཡག་པོ་རེད། ཕྱོགས་གཅིག་གིས་ཁ་བཙུམ་ནས་དེ་ནི་ཕྱོགས་གཅིག་གིས་འདྲ་མི་འདྲ་བཤད་བསྡད་ན། དེ་ཏག་ཏག་བསྡད་ཀྱི་ཡོད་མ་རེད། དེ་ངའི་སྔོན་བརྡ་འདྲ་དེ་ཡིན། ད་ང་ཚོ་ཚང་མས་གཟབ་གཟབ་བྱས་ནས། སྔོན་གྱི་ཉམས་མྱོང་ལས་བསམ་བློ་བཏང་བྱས་ནས། གཞི་མེད་སྐྱོན་བརྗོད་ཟུར་ཟ་སྒྲོ་སྐུར། མ་བྱས་ན་ཡག་ཡོད་རེད། དེའི་ཐོག་ལ་ཡ་ཅིག། ཕར་ཚུར་བཤད་རེས་གཏོང་དགོས་ཐུག་ན་ཁག་པོ་ཡོད་རེད། སྤྱི་སྤྱི་ཡོངས་སྤྱི་ཚོགས་སྤྱི་ཚོགས་སྤྱི་ཡོངས་ལ་ཡ་བསམ་བློ་གཏོང་པའི་ཐོག་ནས་གོང་སའི་དགོངས་གཞི་རླབས་ཆེན་གྱི་ནང་བཅུག་ནས་ཞུགས་ན་ཡག་པོ་ཡོད་རེད། དེ་ཞུ་འདོད་བྱུང། དེ་རིང་གི་ལེ་ཚན་ཟེར་ན་བརྗོད་གཞི་དེ་འདྲའི་ཚོད་མཚམས་བཞག་ནས།